གཞིས་ཆགས་ཁག་དེ་གའི་དེ་ཚུད་ཀྱི་ཡོད་རེད། ཁ་ཐོར་མི་མང་དེ་གའི་དེ་ཚུད་ཀྱི་ཡོད་རེད། ད་ནང་བཞིན་གྱི། ད་ཕྱི་རྒྱལ་ཡུལ་གྲུ་ཁག་བྱང་ཨ་མི་རི་ཀ་ནས་བྱས་ནས་ཡོ་རོབ་ནས་བྱས་ནས། ཡང་དེ་རྒྱ་བལ་འབྲུག་གསུམ་ཕུད་པའི་གི་ཨེ་ཤི་ཡ་དང་ཨོ་སི་ཏྲེ་ལི་ཡ་ཞེས་པའི་ཁུལ་དུ་གནས་མཁན་གྱི། བོད་རིགས། དེ་གའི་ཚང་མ་ལོག་ལ་ཡང། གོ་གི་ཡོད་རེད། དེ་ཡིན་དུས། ད་ད་ང་ཚོ་ལོ་རྒྱུས་ཁ་ཕྱིར་ལྟས་བྱས་པ་ཡིན་ན། ད་འདས་པའི་ལོ་དྲུག་ཅུ་ལྷག་ཅིག་གི་རིང་ག་ལ། གཙོ་བོ་འདི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་ཁྲིད་པའི་གི་འོག་ནས་ཨ་ནི་ཅིག་གི་བརྩེ་སེམས་ཅན་གི་གཞུང། ལྷག་པར་དུ་རྒྱ་གར་གཞུང་ཨ་རི་གཞུང་ད་ནང་བཞིན་གི་ད་རྒྱལ་ཁབ་ཁ་ཅིག་རེད་ད་ནང་བཞིན་གི་ཅིག་མི་སྒེར་སོ་སོ་ངོས་ནས་རེད་སྒྲིག་འཛུགས་ངོས་ནས་ཡིན་པ་ཡིན་ན་དེ་འདྲའི་གི་ཨ་ནི་རོགས་རམ་དང་མཐུན་འགྱུར་ལ་བརྟེན་ནས་ད་རྒྱ་གར་དང

ཁྲིམས་བཟོ་ལ་ཆ་བཞག་གི་ཡིན་ན་ད་ས་གནས་མང་ཆེ་བ་ཅིག་ལ་ང་ཚོ་ས་གནས་འཐུས་མིའི་ཚོགས་འདུ་ཞེས་བྱས་དབྱིན་ཇི་ནང Local Assembly ཟེར་གྱི་ཡོད་རེད་ཨ་ནི་ས་གནས་ཀྱི་ཁྲིམས་དང་སྒྲིག་གཞི་བཟོ་མཁན་དེ་གའི་དེ་ད་ས་གནས་ཀྱི་ཁྲིམས་བཟོ་བྱས་དེ་ནས་ནི་ས་གནས་ཀྱི་ཁྲིམས་ལུགས་དབང་འཛིན་དེ་ས་གནས་ཁྲིམས་ཞིབ་ཁང་ལ་བསྡུ་ཅིང་ད་དམངས་གཙོའི་ཀ་བ་གསུམ་ཆ་ལག་ཚང་བའི་གི་དབུས་ཙམ་དུ་མ་ཡིན་པའི་གི་ཨ་ནི་ས་གནས་རིམ་པ་ལ་ཡང་ང་ཚོའི་དམངས་གཙོའི་གི་གཞི་རིམ

མང་པོ་ཞིག་ཡོང་དགོས་པ་རེད། དེ་འདྲ་ཡིན་པའི་སོང་ཙང། ཨཱ་ནི། ང་ཚོའི་གི་གོ་སྐབས་གང་ཡོད་བ་དེ་གའི་དེ་ཨཱ་ནི། དམ་འཛིན་བྱེད་དགོས་ཡ་དང། ཨཱ་ནི། གདོང་ལེན་བྱེད་དགོས་ཡ་གི་གནས་ཚུལ་ག་རེ་ཡོད་བ་ཡིན་ནའང་འདི་གའི་དེ་ལ་ཡ། གྲ་སྒྲིག་ཨང་གསར་བྱེད་ཡ་དེ་བོད་མིའི་སྒྲིག་འཛུགས་ཀྱི་མེད་དུ་མི་རུང་བའི་གི་ལས་འགན་ཆགས་ཀྱི་ཡོད་རེད། ད་ང་ང་རང་རང་ལ་ཡ་ཆ་མཚོན་པ་འགྲོ་བཞིན་པ་ཡིན་ན། ང་སྦེལ་ཀོབ་གཞིས་ཆགས་ལ་སྐྱེས་པ་རེད། དེ་ལ་ཡང་འཚར་ལོངས་བྱས་པ་རེད། དེ་ཡིན་དུས་རྩ་བ་ནས་ཡང་ད་གཞིས་ཆགས་ཀྱི་གནས་སྟངས་འདི་མགོ་ནས་མཇུག་བར་དུ། སྔས་མ་ག་འདྲས་ཡོད་པ་ད་ལྟ་ག་ཚོད་ཅིག་ཡར་རྒྱས་ཕྱིན་ཡོད་པ་འདི་གའི་དེ། ངའི་ད་ཆ་རྒྱུས་གཞན་པ་དང་བསྡུར་བ་ཡིན་ན་མང་ཤོས་ཅིག་ཆགས་འགྲོ་གི་ཡོད་པ་རེད། དེ་གནད་རང་གཅིག་རེད། ད་དེ་མ་ཡིན་པའི་གི་ཨ་ནི་རྒྱ་གར་དང་བལ་ཡུལ་ནང་ལོགས་ལ་ཡང་ད་གཞིས་ཆགས་ཁག་མང་པོ་ཅིག་ལ་སྐོར་རྒྱབ་བྱས་དེ་ཚོའི་གི་གནས་སྟངས་ལ་ཡང་བལྟས། འདུག་ཟེར་ཡོང་དུས་ཙམ་པ་ལ་ཡང་ད་ལྟའི་དུས་ཚོད་འདི་ལ་ང་ཚོས་ཀྱི་བོད་མིའི་གནས་སའི་གི་ས་གནས་འདི་གི་འདིར་ཡ་ཡར་རྒྱས་ག་འདྲས་བཏང་དགོས་ཀྱི་འདུག་འདིར་ཡ་འགྱུར་བ་ག་འདྲས་བཏང་དགོས་ཀྱི་འདུག་ཚགས་ཚུད་ག་འདྲས་བཟོ་དགོས་ཀྱི་འདུག་ཟེར་ནས་སྐད་ཆ་བཤད་ཡོང་དུས་ཙམ་པ་འདི་ལ་ཡང་གྲ་སྒྲིག་ལེའུ་གཅིག་ཨ་ཅི་རང་གི་བསམ་བློ་མང་པོ་ཞིག་བཏང་ཡོད་པ་རེད། དུས་རྒྱུན་འདི་ནས་འདི་འདྲ་སྐོར་ལ་བསམ་བཏང་བསྡད་ཡོད་ཙང་ད་འདི་ལ་ཡ་ག་འདྲས་བྱེད་དགོས་ཀྱི་རེད་ཞེས་ཡ་གི་འདི

ད་དེའི་གྲངས་ཀ་དེ་ག་ཚོད་བཏགས་ལ་འདེགས་ཡོད་མིན་ལ་མ་ལྟོས་པའི་གིས་གང་ལྟར། རྒྱ་བལ་འབྲུག་གསུམ་ནང་ལ་ཡོད་མཁན་གྱི་བོད་མི་དང་རྒྱ་བལ་འབྲུག་གསུམ་གྱི་ཕྱི་ལོགས་ལ་ཡོད་མཁན་གྱི་བཙན་བྱོལ་བོད་མིའི་གི་གྲངས་ཀ་དེ་ད་ཕལ་ཆེར་ཕལ་ཆེར་འདྲ་མཉམ་འདྲ་བོ་ཅིག་ཆགས་ཡོང་ཡ་གི་གནས་སྟངས་འདྲ་བོ་ཅིག་དེ་ལ་དེ་ལ་ཡར་འགྲོ་བསྡད་གི་འདུག་ད་མ་འོངས་པ་ལ་ཡིན་པ་ཡིན་ནའི་འདིའི་གནས་སྟངས་འདི་ད་དུང་མུ་མཐུད་ནས། དཔེར་ན་ད་ལྟ་གཅིག་དུས་ཐུང་ནང་ལ་ཡིན་ནའི་རེད་དུས་འབྲིང་ནང་ལ་ཡིན་པ་ཡིན་ནའི་འདིའི་གྲངས་ཀ་དེ་མང་པོ་འཕར་ཡ་རེད་གྲངས་ཀ་དེ་ཉུང་དུ་འགྲོ་གི་རེད་བསམ་བསམ་ཅིག་རྩ་བ་ཡང་མི་འདུག་དེ་མང་འགྲོ་ཡ་རང་རེད་ཤག་མ་གཏོགས་ཅིག་གིས། ད་དེ་འདྲའི་གི་གནས་སྟངས་གཅིག་གི་འོག་ནས་ཨ་ནི་ང་ཚོ་དེ་རྒྱ་བལ་འབྲུག་གསུམ་ནང་ལ་ཡོད་པའི་གི་གཞིས་ཆགས་དེ་གས་གཅིག་པུ་གཅིག་ཡར་རྒྱས་དང་ཡར་རྒྱས་དང་ཡང་ན་ཚགས་ཚུད་ཅིག་བྱེད་དགོས་བཤད་ན་འགྲིག་གི་མེད་པ། དེའི་སྒང་ལ་ཡང་ད་ཕྱི་རྒྱལ་ཡུལ་གྲུ་ཁག་ལ་ཡང་གནས་སྤོས་ཟིན་པའི་གི་བོད་རིགས་འདི་གས་ཀྱི་ད་སྤྱི་ཚོགས་བདེ་དོན་ལྟ་ཡ་འདི་གས་ད་བོད་མི་ལས་འགན་བོད་མི་སྤྱི་ཚོགས་བོད་མི་བོད་སྒྲིག་འཛུགས་ཀྱི་ལས་འགན་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་པ་སོང་ཙང་ད་རིང་གི་བརྗོད་གཞི་འདི་ལ་ཡང་ང་ཚོས་བོད་མི་འདུས་སྡོད་ས་གནས་ཁག་ཡར་རྒྱས་དང་ཚགས་ཚུད་ཟེར་ནས་བོད་མི་འདུས་སྡོད་ས་གནས་ཁག་ཟེར་ནས་ལབ་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ།

གཅིག། ས་གནས་ཁག་ཡག་པོ་ཚ་ཚགས་ཚུད་པོ་དང་ཡར་རྒྱས་ཡོང་ཡག་གི་ཆེད་དུ་སྤྱི་སྙོམས་དྲང་བདེན་ཟེར་ཡག་གི་དམ་བཅའ་འདི་ག་དེ་གཞིས་ཆགས་དང་ཁ་ཐོར་གི་བར་ལ་ཡིན་ནའི་རེད། དེའི་ནང་ཁུལ་ཕན་ཚུན་དུ་ཡང་དབྱེ་བ་འབྱེད་སྟངས་གཅིག་ཕྱོགས་ལྷུང་དང་འཐེན་འཁྱེར་དེ་འདྲ་རྩ་བ་ཉིད་ནས་མེད་པའི་ཐོག་ནས། ད་སྤྱི་སྙོམས་དྲང་བདེན་རང་གིས་སྒང་ནས་འགྲོ་གི་ཡིན་ཟེར་ཡག་དེ་ཨ་ནི་ང་ཚོ་ཡར་རྒྱས་འགྲོ་ཡས་ཀྱི་སྔོན་འགྲོའི་གྱི་ཆ་རྐྱེན་ཅིག་ཏུ་ཕྱིན་ཆགས་བསྡད་ཀྱི་ཡོད་རེད། ཨ་ནི་དེའི་གྱི་ཐབས་ལམ་དེ་ག་རེ་ཡིན་ཟེར་ན་ད་ནུས་པ་མཉམ་སྤུངས་བྱེད་དགོས་རེད། ད་སུ་དང་སུ་ནུས་པ་མཉམ་སྤུངས་བྱེད་དགོས་ཟེར་ན། ཨ་ནི་རྡ་རམ་ས་ལ་ནས་དབུས་ནས་བྱས་པ་ཡིན་ན་ད་ནང་སྲིད་དང་འཕྲོད་བསྟེན་དང་ཤེས་རིག་དེ་ཚོའི་གྱི་ལྷན་ཁང་ཁག་དེ་གའི་དེའི་གྱི་གཞིས་ཆགས་སུ་སུ་སུ་སུའི་ནང་ལོགས་ནས་འབྲེལ་ཡོད་སྡེ་ཚན་དེ་གའི་དེ་ད་དབུས་ནས་མ་ནུས་པ་མཉམ་སྤུངས་བྱེད་དགོས། ས་གནས་ནས་ཡིན་པ་ཡིན་ན་ཨ་ནི་ས་གནས་འགོ་འཛིན་རེད། ས་གནས་འཐུས་མི་ཚོགས་འདུ་རེད། ཡང་ན་གཞིས་ཀྱི་སྤྱི་མི་དང་བརྒྱ་དཔོན་རེད་མཉམ་འབྲེལ་རེད་རང་བདེན་ཚོགས་ཆུང་རེད་སློབ་གྲྭ་རེད་དགོན་སྡེ་ཁག་རེད། ད་དེ་གའི་ཚང་མ་ལོག་གི། མཉམ་དུ་ནུས་པ་སྤུངས་བྱས་བྱེད་དགོས་པ་དེ་ད་གལ་ཆེན་པོ་རེད་ང་ཚོས་གོང་དུ་ཞུས་ནང་ལས་ཀ་གཅིག་ག་འདྲས་བྱེད་པ་ཡིན་ནའི་འདི་གཅིག་གཅིག་པུ་གི་བྱས་ནས་ཚད་དང་ལྡན་པ་ཞིག་འགྲོ་རེད་ཚིག་ནང་ཞུས་ཐུབ་མ་རེད་ཚང་མ་ལོག་གི་ནུས་པ་མཉམ་དུ་སྤུངས་པ་ཡིན་ན་ཨ་ནི་ང་ཚོ་ཏན་ཏན་དོན་དག་སྒྲུབ་ཐུབ་ཡ་ཅིག་རེད་ཡ་ཆེ་ནས་དེ་བྱས་ད་ནང་བཞིན་གྱི་གཅིག་ང་ཚོའི་གི་ལས་ཀ་བྱེད་པའི་སྐབས་སུ་ཨ་ནི་ལས་གཞི་འདིའི་གི་ངོ་བོ་ལ་བལྟས་ནས་ཁ་ཤས་ཅིག་རྡ་རམ་ས་ལ་ནས་མ་སྟངས་འཛིན་བྱས་བྱས་སྟེང་ནས་གཤམ་ལ་མ་ཅིག་བང་བསྒྲིགས་བྱས་ཁ་ཤས་ཅིག་ས་གནས་རང་ནས་འཆར་གཞི་བསྒྲིགས་བྱས་ཡང་ལས་དོན་འཛུགས་འགྲོ་བས་འདི་ཡ་གཤམ་ནས་སྟེང་ལ་ཡ་འགྲོ་དགོས་ཡ་གི་གནས་སྟངས་བྱུང་བས་འདི་ལས་གཞི་ངོ་བོ་ལ་དཔག་པའི་གི་ཨ་ནི་ང་ཚོས་འདི་བྱེད་ཀྱི་ཡིན། ད། གནད་དོན་བབས་ཡོང་དུས་ཙམ་པར་གཞིས་ཆགས་གཅིག་ཡར་རྒྱས་འགྲོ་བ་ལ་ཡང་ག་རེ་ག་རེ་དགོས་ཀྱི་ཡོད་རེད་བཤད་དེ་ད་ཆ་རྐྱེན་ག་རེ་ག་རེ་རེད་གཞིས་ཆགས་གཅིག་ཚགས་ཚུད་ཡོང་ཡ་ཡར་རྒྱས་ཡོང་ཡ་ལ་ཡང་གནད་དོན་ག་རེ་ག་རེ་རེད་ལ་ཚང་མ་དང་པོ་དེ་ག་རེ་ཆགས་ཀྱི་ཡོད་རེད་ཟེར་ན་ད་མི་རེད་ད། ད་ད་ལྟའི་གནས་སྟངས་ལ་གནས་སྟངས་ཀྱི་འོག་ལ་ཡང་ང་ཚོ་མི་འབོར་སྤོ་བཞུད་མང་པོ་ཞིག་བྱེད་ཀྱི་ཡོད་རེད།

ཕོ། དཔེར་ན། ད་ནངས་ང་ཚོས་འདི་སྐད་ཆ་བཤད་ཡོད་དོ་དུས་ཐུང་ནང་ལོགས་ལ་ག་རེ་བྱེད་ཐུབ་ཀྱི་རེད་ཟེར་ན་གཞིས་ཆགས་ནང་ལོགས་ལ་མི་ཚུར་ཡོང་ཡ་ལ་ད་ལས་ཀ་སྤྲད་ཐུབ་པ་བྱེད་ཡ་དང། ཅིག་ལག་ཤེས་བཟོ་སྐྲུན་བྱེད་ཡ་དེ་ཚོ་ང་ཚོ་རིམ་པས་རིམ་པས་བྱེད་མར་ཡོང་གི་རེད། ཡིན་ནའི་གཞིས་ཆགས་གཅིག་ནང་ལོགས་ལ་དཔེར་ན་ང་ཚོ་གཞིས་ཆགས་ཀྱི་ཆུང་ས་ཁུངས་འཁྱོལ་ཡ་ཁག་པོ་ཆགས་ཀྱི་ཡོད་པ་དེ་འདྲའི་གི་མི་དེ་གའི་དེ་ལ་བཙན་དབང་གི་ཐོག་ནས་མ་ཡིན་པ་སོ་སོ་རང་དབང་གི་ཐོག་ནས་གཞིས་ཆགས་ཆེ་བ་ཅིག་ནང་ལ་ཡར་སྤོ་ཡ་གི་འདོད་པ་ཡོད་པ་ཡིན་ན། ད་འདི་ལ་ཡར་སྤོ་ས་གི་ས་ཆ་ཞིག་ང་ཚོ་གྲ་སྒྲིག་བྱེད་དགོས་ཀྱི་ཡོད་པ་རེད་པ།

དེ་འདྲའི་བཟོ་ལན་འདིའི་ལམ་དུས་ཚོད་མ་ལོན་ངས་གཞིས་ཆགས་ཆུང་ཁག་ཚང་མ་མེད་པ་བཟོ་གི་ཡིན་ད་ཁྱེད་རང་ཚོ་ཡིན་གཅིག་མིན་གཅིག་ཚུར་སྤོ་དགོས་རེད་ཟེར་གྱི་ལབ་དགོས་ཡོད་མ་རེད་དུས་ཚོད་རིང་པོའི་གི་ཐོག་ནས་འཆར་གཞི་བསྒྲིགས་པ་ཡིན་ན་ཨ་ནི་འདི་འདྲའི་ཅིག་ཐང་ལ་འགྲོ་དགོས་ཡ་དེ་ད་ང་ཚོ་གནས་སྟངས་གི་ཐོག་ནས་རང་བཞིན་ཆགས་ཡོང་དགོས་པ་རེད་དེ་ནང་བཞིན་གི་ཡང་མི་ཚུར་སླེབས་ཡ་ལ་ཐབས་ཤེས་ཅིག་ག་རེ་བྱས་ཡོད་ཟེར་ན་རྒྱ་གར་གཞུང་མཉམ་དུ་བཤད་བྱས།

གཞིས་ཆགས་ནང་ལོགས་ལ་རང་བཞིན་གྱིས་མི་མང་རེད་ད་མི་མང་རེད་ཀྱི་ཆེད་དུ་ང་ཚོ་གོ་སྐབས་ག་འདྲ་ག་འདྲ་བསྐྲུན་དགོས་རེད་ཟེར་དུས་ཙམ་པ་ལ། ད་ལྟའི་གི་སྒྲིག་འཛུགས་ཡོད་བསྡད་པ་འཕྲོད་བསྟེན་གྱི་ཡིན་པ་ཡིན་ནའི་འདྲ་འདུག་ཤེས་ཡོན་གྱི་ཡིན་པ་ཡིན་ནའི་འདྲ་འདུག་དེ་ཚོ་ཚང་མ་གཅིག་རུག་རུག་བཟོས། ཚགས་ཚུད་བཟོས་བྱས། དེ་འདྲ་བྱས་ཡོང་དུས་ཙམ་ད་ལྟའི་ང་ཚོ་གོམ་པ་དེ་མདུན་སྤོས་བརྒྱབ་པ་ད་གོམ་པ་མདུན་སྤོས་བརྒྱབ་ཆེད་དུ་ཞིག་བཟོས་ནས། ད་དེའི་གི་ཚོགས་པ་འཛུགས་དཔེར་ན་སྤྱི་ཚོགས་བདེ་དོན་ཚོགས་པ་ཡིན་ནའི་འདྲ་འདུག་ཆོས་ལུགས་ཚོགས་པ་ཡིན་ནའི་འདྲ་འདུག་ཤེས་ཡོན་གི་ཚོགས་པ་ཡིན་ནའི་འདྲ་འདུག་དཔལ་འབྱོར་གི་འདི་འདྲའི་ཚོགས་སྡེ་འདི་འདྲའི་ཡིན་པའི་དེ་ཚོ་ཆ་འགའ་དེ་གསར་པ་བཙུགས་དགོས་རེད་བཙུགས་སྔོན་མ་ཡོད་བསྡད་པ་དེ་ཡར་རྒྱས་བཏང་དེ་འདྲའི་བྱས་ཡོང་དུས་ཙམ་པ་ཨ་ནི་གཞོན་སྐྱེས་ཚོ་དེ་ཡར་ལས་ཀ་སྤྲད་ཡ་གི་གོ་སྐབས་དེ་ཡོང་དགོས་པ་རེད། གཞོན་སྐྱེས་ཚོ་ལས་ཀ་སྤྲད་ཐུབ་ཡས་ཀྱི་གནས་སྟངས་ཅིག་བཟོ་ཐུབ་པ་ཡིན་ན་ཨ་ནི་གཞོན་སྐྱེས་ཚོ་རང་བཞིན་གྱིས་གཞིས་ཆགས་ལ་ཚུར་ལོག་ཡོང་ཡ་དང་སོ་སོ་གི་འཚོ་བ་སྐྱེལ་ཐུབ་པ་གཅིག་པོ་མ་ཡིན་པའི་གི་ཨ་ནི་གཞིས་སྒར་དེ་གའི་དེ་འཛུགས་སྐྲུན་བྱེད་ཡ་དེ་དེ་ཡར་རྒྱས་བཏང་ཡ་གི་ནང་ལོགས་ལ་བསྡད་ནས་བྱ་བྱེད་གནང་ཐུབ་ཡ་གི་གནས་བབ་ཅིག་རང་བཞིན་བཟོ་ཐུབ་ཀྱི་ཡོད་རེད་དེ་ང་ཚོ་གལ་ཆེན་པོ་ཆགས་ཀྱི་ཡོད་རེད།

ཨ་ནི་ཅིག། ལས་བྱེད་མང་དུ་ག་ཚོད་བསྐོ་དགོས་འདུག་ལྷག་པར་དུ། ང་ཚོ་དེ་ལ་ཅིག་དེ་འདྲའི་བཏང་བྱས་ཡོང་དུས་ཙམ་པ་ད་སྨན་ཁང་ཚད་ལྡན་ག་འདྲས་བཙུགས་དགོས་འདུག་སྨན་ཁང་མང་པོ་མང་པོ་ཞེ་པོ་ཅིག་དགོས་འདུག་དགོས་མི་འདུག་སྨན་ཁང་ཚད་ལྡན་པ་ཅིག་བཙུགས་ཡས་ཚོ་ག་འདྲས་བྱེད་དགོས་འདུག་འོ་འདི་འདྲས་ལ་བརྟེན་ནས་ཨ་ནི། ཨེམ་ཆི་དང་སྨན་ཞབས་པ་དེ་ཚོ་ནར་སི་ཚོ་ལ་ཡ་ལས་ཀ་སྤྲད་ཐུབ་ཙམ་དུ་མ་ཡིན་པའི་གི།

འདི་ནས་ཆགས་བསྡད་ཡོད། ཡང་གཞིས་ཆགས་ཁག་ཅིག་དམ་དྲ་ཡིན་ནའི་སོ་ནམ་འདེབས་ལས་ལ་ཤུགས་ཆེན་པོ་ལས་ཀ་བྱེད་བསྡད་མཁན་ཡོད་པ་འདི་འདྲའི་ཡོང་གི་ཡོད་རེད་དེ་ཡིན་པས་སོང་ཙང་སོ་ནམ་འདེབས་ལས་ཀྱི་ལས་ཀ་བྱེད་མཁན་གྱི་མི་དེ་ག་དེ་དངོས་གནས་དྲང་གནས་གཅིག་ས་ཞིང་སྒང་ལ་ཡང་དཀའ་ལས་རྒྱབ་བསྡད་མཁན་མི་དེ་ཚོ་ལ་ཡང་ང་ཚོ་རོགས་སྐྱོར་བྱེད་དགོས་ཀྱི་ཡོད་རེད་མཐུན་རྐྱེན་སྦྱར་དགོས་ཀྱི་ཡོད་རེད་ཨ་ནི་ཅིག་ལྟས་ངན་འདྲ་བོ་འདི་འདྲ་བྱུང་པ་ཡིན་པའི་སྐབས་སུ་བྱུང་པའི་སྐབས་སུ་དེ་ཚོ་ལ་ཡང་ཅིག་ང་ཚོ་ཉེན་སྐྱོབ་བྱེད་ཡ་དེ་དེ་ནང་བཞིན་དེ་ཚོ་ལ་ཡང་ཅིག་རོགས་སྐྱོར་བྱེད་ཡ་འདི་ག་དེ་ངེས་པར་དུ་བྱེད་དགོས་ཡ་ཅིག་རེད་ང་ཚོ་བྱེད་ཀྱི་ཡིན་ཟེར་ཡ་དེ་རེད།

མཉམ་རུབ་ཀྱི་ཐོག་ནས་ཨ་ནི་ནུས་པ་སྤུངས་དགོས་ཀྱི་རེད་དེ་ནས་ལྷག་པར་དུ་གཞིས་ཆགས་དེ་ག་ནང་ལ་གཉེན་མ་ཡིན་པ་དེ་ནས་ཕྱི་ལོགས་ལ་ཕར་ཐོན་བྱས་ནས་འགྲོ་གི་དེ་ཡང་གཞིས་ཆགས་ཚུར་ལོག་པ་ག་རེ་བྱེད་ཐུབ་ཀྱི་དེ་ཚོ་ག་ལ་ང་ཚོ་བལྟས་ནས་ཨ་ནི་མཐུན་རྐྱེན་སྦྱར་གྱི་ཡིན་ཟེར་ནས་དེ་ཞུ་གི་ཡོད་ད་དེ་ནས་གཞིས་ཆགས་ནང་ལོགས་ལ་གཞོན་སྐྱེས་ཁག་ད་གཞོན་སྐྱེས་དང་དེ་འདྲ་བུད་མེད་སྐོར་དེ་ངས་དོན་དག་རྗེས་མ་ས་བོན་པ་ལས་ཡག

གཞོན་སྐྱེས་འདི་ག་འདིར་རིག་པ་གྲུང་པོ་ཞེ་པོ་ཅིག་ཡོད་པས་སོང་ཙང་ཁོ་ཚོར་གནས་ཚུལ་གང་ཡིན་པ་ཇི་མ་ཇི་བཞིན་དངོས་ཡོད་གང་ཡིན་པ་བདེན་པ་གང་ཡིན་པ་བསྟན་བཞག་ན་ཐག་གཅོད་དེ་སུ་སོ་སོས་བྱེད་ཆོག་དེ་ཡིན་ཙང་ཁོ་ཚོ་ལ་ཡང་བདག་པོ་བརྒྱབ། ཁོ་ཚོ་ལ་དེ་བཞིན་ཨ་ནི་གུང་སེང་སྐབས་ལྟ་བུ་དབྱར་ཁའི་གུང་སེང་སྐབས་འགྲོ་བཞིན་པ་ཡིན་ན་ཨ་ནི་དབྱར་ཁའི་གུང་སེང་སྐབས་ལ་ང་ཚོ་འཆར་གཞི་དེ་བཟོ་གི་ཡོད་པ་དེ་ལ་མི་འབོར་ཞིབ་བཤེར་བྱེད་ཡ་ཡིན་ནས་དེ་ཚོ་སྤྱི་ཚོགས་དཔལ་འབྱོར་གནས་བབ་ལྟ་ཡ་ཡིན་ནས་མིའི་བསམ་བློ་འཁྱེར་སོའི་ཐོག་ནས་ག་རེ་ཡིན་པ་ཡིན་ནས་ང་ཚོ་འཆར་གཞི་དེ་བཟོས་བྱས་ཨ་ནི་སློབ་ཕྲུག་འདི་གས་དེ་འདིའི་ལས་གཞིའི་ནང་ལོགས་ལ་མཉམ་ཞུགས་བྱས་ནས

ཨ་དེ་ཚོ་ལ་མཐུན་འགྱུར་བྱེད་མཁན་གྱི་ཆེད་དུ་བདེ་སྲུང་ལས་ཁུངས་ནང་ལ་ང་ཚོ་དམིགས་སུ་བཀར་བྱས་པའི་ལས་བྱེད་ཅིག་དང་སུ་རང་གི་ཆེད་དུ་འབྲེལ་མཐུད་པ་ཅིག་བསྐོས་བྱས་ཨ་ནི་དེའི་གི་མཐུན་རྐྱེན་བར་དུ་སྦྱར་ཡ་དང་དང་སུ་དང་སུ་མང་བ་བར་དུ་འབྲེལ་བ་བཟོ་དགོས་ནས་ག་རེ་བྱེད་དགོས་ཀྱི་ནས། འདི་འབྲེལ་གྱི་མཐུན་རྐྱེན་ཅིག་ང་ལ་ཏན་ཏན་སྦྱར་དགོས་རེད་སྦྱར་གྱི་ཡིན་ཟེར་ནས།

ཚགས་ཚུད་ཐག་ཆོད་ཧྲག་ག་ད་ཡག་ཐག་ཆོད་བྱས་ནས་འདུག་བཞིན་གནས་བསྡད་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་ཆོས་རིག་ལས་ཁུངས་ཡིན་པ་ཡིན་ནས་དེའི་ནང་ལོགས་ལ་སྟབས་ཅིག་ལས་དོན་བྱེད་ཕྱོགས་ཀྱི་ཐོག་ལ་སྟངས་འཛིན་ཐད་ཀར་ནས་བྱེད་བྱེད་ཀྱི་ཡོད་མ་རེད། ཡིན་ནས་བོད་མིའི་སྒྲིག་འཛུགས་ངོས་ནས་ཞབས་ཕྱི་ཞུ་དགོས་ཡ་དེ་རེད། ག་རེ་ཡིན་པ་ཡིན་ནས་ཞུ་ཡ་དེ་ག་དེ་བཤད་མ་འོངས་ཡ་ཐོག་ནས་ད་འདིའི་སྒང་ལ་ཨ་ནེ་བོད་པའི་གི་ཅིག་ང་རང་ཚོའི་གི་ཐུན་མོང་མ་ཡིན་པའི་གི་ལག་ཤེས་དང་རིག་གཞུང་ཚོགས་པ་ཅིག་དེ་ཚོའི་གི་སྒྲིག་འཛུགས་གང་མང་མང་ཅིག་བཙུགས་ཡ་ལ

དེ་རེད་ད་མི་རེད་གཞིས་ཆགས་ཅིག་ལ་ཆ་མཚོན་གྱི་ཡིན་ན་ས་གནས་འགོ་འཛིན་ཡོད་རེད་ས་གནས་འཐུས་ཚོགས་མེད་པ་ཁ་ཤས་ཅིག་ཡོད་རེད་མང་ཆེ་བ་ལ་ཡོད་རེད་དེ་ནས་མཉམ་འབྲེལ་འགན་འཛིན་ལྷན་ཚོགས་ཟེར་ཡག་ཅིག་ཡོད་རེད་རང་བདེན་ཚོགས་ཆུང་གི་ཚོགས་མི་ཡོད་རེད་ད་དེའི་འོག་ནས་ཨ་ནི་ཀེམ་གྱི་སྤྱི་མི་དང་བརྒྱ་དཔོན་ཟེར་ཡག་བཅུ་དཔོན་ཟེར་ཡག་དེ་ཚོ་ཡོང་གི་ཡོད་རེད་ད་ཀེམ་སྤྱི་མི་དང་བརྒྱ་དཔོན་དེ་གས་དེ་དུས་རྒྱུན་དེ་ནས་སོ་སོ་སོའི་གི་མི་མང་གིས་འོས་བླུག་ནས་བདམས་བཞག་པའི་གི་འགོ་ཁྲིད་ཅིག་ཡིན་པས་སོང་ཙང་མི་མང་ཡང་ཡག་བྱེད་ཀྱི་ཡོད་རེད་པ། ད་འདིའི་ལས་ཀ་བྱེད་ཡག་གི་ཆེད་དུ་ཨ་ནི། དུས་ཚོད་མང་པོ་ཞིག་གཏང་དགོས་པ་རེད། ད་ད་ལྟའི་གནས་བབ་ལ་ཁོང་རང་ཚོ་ལ་ཡང་ཅིག་གསོལ་ཕོགས་ཕུལ་ཡག་འདྲ་བོ་ཞིག་མ་ཡིན་ནའི་མཉམ་འབྲེལ་ནས་ཏོག་ཙམ་དང་སྦེ་ལ་ཀོབ་ཆ་མཚོན་གི་ཡིན་ན་མཉམ་འབྲེལ་ནས་ཏོག་ཙམ་སྤྲད་ཨ་ནི། ཀེམ་སོ་སོ་སོའི་གི། གྲོང་སྡེ་སོ་སོ་སོའི་གི་མི་མང་ཚོས་དངུལ་བསྡུས་བྱས་ཕྲན་བུ་ཅིག་སྤྲད་རྗེས་དེའི་སྤྱི་བཏང་གི་གླ་ཆ་འདང་ཡག་གང་ཡང་དེ་ཡོད་མ་རེད། ད་འདིའི་སྒང་ལ་ཡང་ཨ་ནི་ཁ་སྣོན་ཅིག་བོད་མིའི་སྒྲིག་འཛུགས་ཀྱི་ཆེན་པོའི་ངོ་བོ་མཐོང་ནས་ཕུལ་ཐུབ་ཡིན་ན། ཨ་ནི། མི་འདི་འཚོ་བ་སྐྱེལ་ཡས་ཁ་ཤས་གནས་སྟངས་ཡག་པོ་རེད་ཁ་ཤས་གནས་སྟངས་སྐྱོ་བོ་ཡོད་རེད་ད་གནས་སྟངས་སྐྱོ་བོ་ཡོད་མཁན་དེ་ཚོ་སྤྱི་པའི་གི་ལས་ཀ་རང་བྱས་བྱས་འདི་ནང་དུས་ཚོད་བཏང་འདུག་གི་འདི་ཡང་དེ་འདྲའི་ཆགས་འདུག་ནས་འདི་ལས་ཡོང་གི་ཡོད་དུས་ཙང་མ་འཚོ་སྣོན་འཕར་མ་ཅིག་ཕུལ་བ་ཡིན་ན། ཨ་ནི་ཁོ་རང་སྒེར་གི་ལས་དོན་ལ་དུས་ཚོད་མ་འགྲོ་བ་བྱས་ཨ་ནི་སྤྱི་པའི་གི་ལས་ཀ་དེ་ལ་ཡང་དུས་ཚོད་མང་དུ་བཏང་བྱས་ཨ་ནི།

ད་ཁོང་ལ་ཞལ་འབག་གས་དགོས་ས་མ་རེད་ང་ཚོ་བྱེད་ཆགས་ནས་མི་རེ་རེ་ལ་ཕྱི་སྐྱེལ་བཏང་རོགས་བྱེད་ཟེར་ན་ད་ཐ་མ་ཐབས་ཤེས་དེ་རེད། དེ་ཡིན་ཙང་མ་ད་དེ་ཚོ་འདྲ་པོ་བྱེད་པ་ཡིན་ན་ང་ཚོས་གང་ཐུབ་ཐུབ་ཅིག་གཞུང་འབྲེལ་རང་གི་ཐོག་ནས་ཞིབ་པོ་བྱེད་ཐུབ་ཡ་གི་གོ་སྐབས་དེ་འདྲ་ཡོད་པ་ཡིན་ན་འདི་རྩ་བ་ཉིད་ནས་ལྷོད་ཀྱི་མེད་ལ། ཨ་ནི།

དེ་ཡིན་དུས་བོད་རིགས་སྤྱི་མཐུན་ཚོགས་པ་ཚོ་ད་བོད་མི་དེ་གའི་ནང་ལ་ཕ་ཁ་ཐོར་ཡོད་པ་རེད། དཔེར་ན་ཨ་རིའི་ཆ་བཞག་གི་ཡིན་ན་ནིའུ་ཡོག་ཟེར་དུས་ཙང་མ་ནིའུ་ཡོག་གྲོང་ཁྱེར་ཆུང་ཆུང་ཞེ་པོ་ཅིག་རེད། དེ་ཡིན་ས་ན་འདིའི་ནང་ལོགས་ལ་ཞེ་པོ་ཅིག་ཐོར་བསྡད་ཡོད་པ་ད་གཟུགས་པོའི་ཆ་ནས་ཐོར་བསྡད་ཡིན་ན་སེམས་སེམས་དེ་སེམས་ཐག་ཉེ་བོ་བྱས་ན་ང་ཚོ་ག་འདྲ་ཞིག་བྱེད་དགོས་ཀྱི་རེད་འདི་བོད་རིགས་སྤྱི་སྤྱི་མཐུན་ཚོགས་པ་ཚོའི་གི་ད་ལས་འགན་ཡག་པོ་ཅིག་ཁྱེར་བའི་རྒྱུ་མཚན་ལ་བརྟེན་ནས་ཨ་ནི་དེ་ཡོང་གི་ཡོད་དུས་ཙང་མ་ད་བོད་རིགས་སྤྱི་མཐུན་ཚོགས་པ་ཚོ་དང། ཨ་ནི། དོན་གཅོད་ལས་ཁུངས་ཚོའི་བར་ལ་ཡ། ཨ་ནི་སྔོན་མ་དང་མ་འདྲ་བའི་གི་འབྲེལ་བ་དེ་ཤུགས་ཆེར་གཏང་དགོས་ཡ། ཨ་འདི་ཡོང་ཡ་གི་ཆེད་དུ་ད་ལྟའི་གི་དོན་གཅོད་ལས་ཁུངས་སོ་སོ་སོའི་ནང་ལ་ད་ལས་བྱེད་ཉུང་ཉུང་རེད་ཁ་ཤས་ལས་བྱེད་གཉིས་ཁ་ཤས་ལས་བྱེད་གསུམ་ཁ་ཤས་ལས་བྱེད་བཞི་ད་མང་ན་ལྔ་ཙམ་རེད། འདི་ནི་དོན་གཅོད་འདི་མང་ཤོས་རེད་མ་རེད་ཟེར་གི་ད་འདི་གི་མིའི་ནུས་པ་འདི་གིས་ང་ཚོ་ཅིག་གི་གཞུང་ལ་འབྲེལ་བ་བྱེད་ཡ་གྲོས་ཚོགས་ལ་འབྲེལ་བ་བྱེད་ཡ་བོད་དོན་རྒྱབ་སྐྱོར་བྱེད་མཁན་ལ་འབྲེལ་བ་བྱེད་ཡ་ཨ་ནི་བོད་རིགས་ཚོགས་པ་འབྲེལ་བ་བྱེད་ཡ་ཚོ་དཔེ་ཁག་པོ་ཆགས་ཡོད་དེ་དུས་བོད་པ་རང་ལ་ཡང་ཨ་ནི་ཅིག་ལྟ་སྐྱོང་བྱེད་ཡ་དང་འབྲེལ་བ་བྱེད་ཡ་གི་ཆེད་དུ་བོད་མི་མང་བ་ཡོད་ས་གི་ས་གནས་ཁག་འདི་ཚོ་ལ་ཡང་ང་ཚོ་དོན་གཅོད་ནང་ལོགས་ལ་ཡང་ལས་བྱེད་སྤར་དགོས་ཡོད་ན་སྤར་གྱི་ཡིན་ཞེས་བྱས་ཡིད་ཆེས་ཞུ་གི་ཡོད། དེ་ནས་ད་བོད་རིགས་སྤྱི་མཐུན་ཚོགས་པ་དང་བོད་རིགས་ཚོགས་པ་དེའི་ཐད་ཀྱི་ལས་དོན་བྱེད་ཕྱོགས་དེ་ད་སོ་སོ་སོ་སོ་སོའི་གི་ཡུལ་ཁྲིམས་དང་བསྟུན་པའི་གི་ད་ལྟ་ཡང་དེབ་སྐྱེལ་བྱས་བཞག་ཡོད་པ་རེད་དེའི་ནང་ལོགས་ལ་ཡང་སྒྲིག་གཞི་དེ་འདྲ་བཟོས་བཞག་ཡོད་རེད་ད Registration དང By Laws ཡང་ད་དུང་ཚང་མ་ལོགས་བཟོས་བཞག་ཡོད་རེད་མ་འོངས་པ་ང་ཚོ་ད་ང་ཨ་རི་དོན་གཅོད་ཡིན་པའི་སྐབས་ལ་ང་ཚོ་འབད་བརྩོན་བྱས་པ་ད་དུས་ཚོད་མ་འདང་བ་རེད་མ་གཏོགས་ཅིག་གི་གཞན་པ་ང་ཚོའི་གི་སྒྲིག་འཛུགས་དེ་ག་དེ་གང་ཡོད་པ་དེ་ག་དེ་དེབ་སྐྱེལ་བྱས་དེབ་སྐྱེལ་བྱས་ནས་སྒྲིག་འཛུགས་གི་འགྲོ་སྟངས་དེ་ཚོ་ཁ་གསལ་པོ་བཟོས་དེ་ཡང་ཨ་ནི་གནས་ཡུལ་རྒྱལ་ཁབ་ཨ་རི་ཡིན་ན་ཨ་རིའི་ཡོ་རོབ་ཀྱི་རྒྱལ་ཁབ་སོ་སོ་སོ་ནང་ནས་ཡིན་པ་ཡིན་ན་དེའི་གི་ཡུལ་ཁྲིམས་དང་མ་འགལ་བ། ཨ་ནི་བོད་མིའི་སྒྲིག་འཛུགས་ཀྱི་འགྲོ་ལུགས་དང་མཐུན་པ། གཉིས་ཀར་ཐུན་མོང་བྱེད་ཆེད་དུ་བྱས་ནས་ང་ཚོ་ལས་ཀ་བྱས་ནས་འགྲོ་བ་ཡིན་ན་ཨ་ནི་མ་འོངས་པ་རིམ་པས་ད་འདས་པ་ང་ཚོ་འདས་པའི་སྐབས་ལ་ང་ཚོ་འབད་བརྩོན་བྱས་པ་རེད་དེ་ཡིན་ནའི་བཅའ་ཁྲིམས་ཀྱི་སྒྲོམ་གཞི་འོག་བཅུག་ཐུབ་ཡོད་མ་རེད་པ། ད་མ་འོངས་པ་རིམ་པས་ཨ་ནི་ཕྱི་རྒྱལ་ན་ཡོད་དེ་སྔའི་བོད་རིགས་སྤྱི་མཐུན་ཚོགས་པ་འདི་ག་དེ་ང་ཚོ་བཅའ་ཁྲིམས་ཀྱི་སྒྲོམ་གཞིའི་འོག་ལ་བཅུག་བྱས་ཨ་ནི་ང་ཚོ་བོད་མི་བོད་མིའི་སྒྲིག་འཛུགས་ཀྱིས་ད་ཅིག་ལས་དོན་བྱེད་ཕྱོགས་འདི་ཚོ་ཅིག་ཆ་ཚང་པོ་དང། མ་ལག་དང་ལྡན་པ། ཚད་དང་ལྡན་པ་ཅིག་ཡོང་ཡ་ལ་ཏན་ཏན་ཕན་གྱི་རེད་འདིའི་སྒང་ལ་ཡང་ང་ཚོ་གོམ་པ་མདུན་སྤོས་བྱེད་ཀྱི་ཡིན་ཞེས་ནས་འདི་གཅིག་ཞུ་ཡོད། དེ་ནས་ད། གཅིག་དེ་ང་ཚོ་བོད་རིགས་ཚོགས་པ་དང་ཅིག་ད་ང་ཚོ་སྤྱི་དང་སྤྱི་ཚོགས་ཅིག་ཚགས་ཚུད་ཡོང་ཡ་ལ་ག་འདྲ་བྱེད་དགོས་རེད་ལྷག་པར་དུ་ཁ་ཐོར་ནང་ལོགས་ལ་བྱེད་དགོས་ཟེར་དུས། སྤྱིར་བཏང་གོང་ས་སྐྱབས་མགོན་ཆེན་པོ་མཆོག་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ད་སྐུ་མདུན་ཆིབས་བསྒྱུར་གནང་ནས་གསུང་ཆོས་ཀྱི་དངུལ་གནང་བ་དེ་ལས་ཡིན་ན་དགྲ་བོ་ཡ་མེད་ན་དུ་བ་གཅིག་ཕོ་བྲང་རང་ནས་ཐད་ཀར་མ་གནང་བྱ་རྒྱུ་ཡིན་ན་དེ་འདྲའི་ལ་བརྟེན་ནས་བྱང་ཨ་མི་རི་ཀ་ནང་ལོགས་ག་པར་ཕྱིན་པ་ཡིན་ན་ད་ཚོགས་ཁང་མང་པོ་ཞེ་པོ་ཅིག་ཉོས་ཡོད་རེད་སྤྱི་ཁང་སྤྱི་ཁང་མང་པོ་ཞིག་ཉོས་ཡོད་རེད་ད་མདོའི་སྤྱི་ཁང་ཉོ་མ་ཐུབ་ས་གི་ས་དེར་མི་གྲངས་ཀ་ཉུང་བ་ཡོད་པ་དང་དེ་ཚོ་ད་དུང་ཡང་དཀའ་ངལ་ད་ལྟའི་མུ་མཐུད་འཕྲད་དེ་དགོས་ཅེ་ན་སྤྱི་ཁང་ཟེར་ཡ་དེ་དགོས་ཡ་དཔེ་མེད་ཞིག་གལ་ཆེན་པོ་རེད་ཤག

ཨ་འདི་ལ་ཡང་མཐུན་རྐྱེན་སྦྱར་ཡ་དང་དེ་ཚོ་ཅིག་བསྒྲིགས་པ་བཟོ་ཡ་ལ་ག་རེ་བྱེད་དགོས་ཀྱི་འདུག་དེ་ཚོ་ཕྲན་ག་ཏིག་གོ་ང་མཉམ་པོ་བྱས་ནས་བྱེད་ཀྱི་ཡིན། དེ་གཅིག་ཞུ་གི་ཡོད། དེ་ནས་བོད་རིགས་ཚོགས་པ་དང་བོད་རིགས་སྤྱི་མཐུན་ཚོགས་པ་དེ་ཚོ་གི་ལྟ་སྐྱོང་འོག་ལ་ཡོད་པ་ཡོད་རེད་ད་ཁ་ཤས་ཡང་རང་དབང་རང་བྱས་བྱས་དེ་གཟའ་སྤེན་པ་དང་ཉི་མ་ལ་ཡ་ད་གཟའ་མཇུག་སློབ་གྲྭ་བྱེད་ནས་དེ་ལ་བོད་ཡིག་བསླབ་ཡ་དང་ཨ་ནི་བོད་པའི་གི་གཞས་ཞབས་བྲོ་བསླབ་ཡ་དང་དེ་ཚོ་ཅང་དངོས་གནས་དྲང་གནས་ལྟ་ཅིག་དེ་བ་སྔོན་མ་རྒྱ་བལ་འབྲུག་གསུམ་ནང་དགེ་རྒན་བྱས་མྱོང་མཁན་དང་དགེ་རྒན་བྱས་མ་མྱོང་བ་ཡིན་ནའི་སོ་སོའི་དོ་སྣང་བྱེད་བྱེད་ཕན་ནུས་ཁག་ཅིག་ཇི་འདྲ་འཁྲིད་ཡ་དང་དེ་ཚོའི་སྒང་ལ་མི་མང་པོ་ཞེ་པོ་ཅིག་དཀའ་ལས་བརྒྱབ་ཡོད་རེད་དེ་ནང་ནས་ཨ་ནི་ཐུན་མོང་གི་ཅིག་སློབ་དེབ་བཟོས་ཡ་དང་དེ་ཚོའི་སྒང་ལ་དཀའ་ལས་ཞེ་པོ་ཅིག་བརྒྱབ་པ་དེ་ཚོ་ད་ང་ཚོའི་སྤྱི་ཚོགས་ག་འདྲས་ཕྱིན་པ་ཡིན་ནའི་དེ་བརྗེད་ཐབས་ཡོད་མ་རེད་འདིའི་དཀའ་ལས་བརྒྱབ་པ་དང་ཨ་ནི་བོད་རིགས་སྤྱི་མཐུན་ཚོགས་པ་ཚོའི་གི་དེའི་སྒང་ལ་ཡང་མཐུན་རྐྱེན་སྦྱར་ནས་ཅིག་དེ་འདྲས་བྱས་པའི་རྒྱུ་མཚན་ལ་བརྟེན་ནས་གང་ལ་གང་འཚམ་ཅིག་ང་ཚོ་ཚགས་ཚུད་ཡོང་གི་ཡོད་པ་རེད་ད་བོད་མིའི་སྒྲིག་འཛུགས་ངོས་ནས་གང་བྱེད་ཐུབ་ཀི་རེད་ཟེར་ན་ད་མ་འོངས་པ་དེ་ང་ཚོ་དུས་དང་བསྟུན་པའི་གི་དཔེར་ན་འགུལ་རིས་ཞིག་ལ་ཡོད་པ་བ cartoon དེ་རེད་ང་ཚོ་སྤུ་གུ་ཆུང་ཆུང་ཚོ་ལ་ཡ་ང་ཚོ་ལ་བོད་པ་ལ་སྒྲུང་དང་བཟང་སྤྱོད་དང་འབྲེལ་བ་ཡོད་པའི་གི་ད་ཅིག་གནས་ཚུལ་བཟོ་ཡ་མང་པོ་ཞེ་པོ་ཅིག་ཡོད་པ་རེད་ཡིན་ནའི་ད་ལྟ་ད་འགུལ་རིས་བཟོ་ཡ་ལ cartoon བཟོ་དུས་ཚང་མ་ཡང Graphic དང་ལེན་མང་པོ་ཞིག་དགོས་པ་རེད་དེ་ཚོ་གི་མཐུན་རྐྱེན་མ་འདང་བྱས་ད་མི་ཚད་ལྡན་པ་ཡོང་ཐུབ་ཀྱི་ཡོད་མ་རེད་དེ་ཚོའི་སྒང་ལ་ང་ཚོ་ཤུགས་རྒྱབ་བྱས་སྤུ་གུ་བྱིས་པ་ཆུང་ཆུང་ནས་ཕྱིན་ནས་བོད་པའི་གི་གཤིས་ཀ་དེ་ག་འདྲ་ཞིག་བསླབ་དགོས་དགོས་འདི་བོད་པའི་སྐད་བརྒྱབ་ཡ་རྐྱང་ཙམ་དུ་མ་ཡིན་པའི་གི་བོད་པའི་གི་བཟང་སྤྱོད་དེ་ག་འདྲ་ཞིག་སྤེལ་དགོས་རེད་སྤུ་གུ་དེ་མ་འོངས་པ་མི་ཡག་པོ་ཞིག་ག་འདྲ་ཆགས་དགོས་རེད་འདི་བཟོ་ཡ་ལ་ཡང་ཨུན་དེ་འདྲའི་གི་ཅིག་བོད་ཡིག་གི་སློབ་དེབ་དང་ནས་སྒྲུང་དེབ་དང་དེ་འདྲའི།

ད་ཐོག་མ་ཐོག་མ་དེ་བར་ལ་ང་ཚོ་བོད་པའི་སྤྱི་ཚོགས་དུར་ཕྱིན་འཛམ་གླིང་ཕར་ཐོར་འགྲོ་དུས་སེམས་པར་ཆོས་ཚོགས་ཁག་འགན་མང་པོ་འཁྱེར་ཡོད་རེད། ཆོས་ཚོགས་ཁག་འགན་མང་པོ་འཁྱེར་ནས་བོད་པ་བོད་རིགས་མ་ཡིན་པ་དེ་གས་དེ་ལ་བོད་པའི་གི་ཆོས་དང་རིག་གཞུང་དང་དེ་ཚོ་ངོ་སྤྲོད་བྱེད་ཡ་ལ་སྨོས་མི་ཚིག་གི་འགན་ཆེན་པོ་བཞེས་གནང་ཡོད་རེད། དེ་ཡིན་དུས་ད་ཆོས་ཚོགས་ཁག་ཡང་མང་རུ་འགྲོ་གི་ཡོད་རེད་བོད་པའི་མི་རིགས་ཡང་མང་རུ་འགྲོ་གི་ཡོད་རེད་དེ་ཡིན་དུས་སེམས་པ་ད་མ་འོངས་པ་ང་ཚོ་སྤྱི་ཚོགས་དེ་ལྷག་དེ་ལྟར་བཟོ་དགོས་ཀྱི་ཡོད་ན་ཆོས་ཚོགས་ཁག་བོད་རིགས་སྤྱི་མཐུན་ཚོགས་པ་དེ་ནང་བཞིན་གྱི་ཡང་ཆབ་སྲིད་དང་རིག་གཞུང་དང་གཅིག་སྤྱི་ཚོགས་ཀྱི་འབྲེལ་བ་ཡོད་པའི་གི་ད་ཚོགས་པ་མང་པོ་བྱུང་བ་དེ་ཚོ་ཚང་མ་ལ་མཉམ་རུབ་བྱས་རྗེས་ཨ་ནི་ང་ཚོ་ནུས་པ་ག་འདྲ་སྤེལ་དགོས་ཀྱི་འདུག་འདིའི་སྒང་ལ་གཏན་ནས་ཤུགས་རྒྱག་གི་ཡིན་ང་སྔོན་མ་ཨ་རི་ཡོད་པའི་སྐབས་ལའི་ང་ཚོ་དེའི་སྒང་འབད་བརྩོན་ཞེ་དྲག་བྱས་པ་རེད་འོང་དེ་འདྲས་རེད་དེ་ཡིན་དུས་ཚང་མ་སྔར་ལས་ལྷག་པའི་གི་མཉམ་རུབ་བྱས་རྗེས་ཨ་ནི་ང་ཚོའི་སྤྱི་ཚོགས་དེ་ཡང་གཅིག་ཚགས་ཚུད་པ་ག་འདྲ་བཟོ་དགོས་འདུག་དེ་ཚོའི་སྒང་ལ་བསམ་བློ་བཏང་བ་རེད་ད་སྤྱི་ཚོགས་ག་འདྲ་ཅིག་ཡིན་པ་ཡིན་ནའི། བོད་ཀྱི་ཕུག་བེར་ཡར་རྒྱས་ཡོང་བ་དང། ཕུགས་ལ་ཡར་རྒྱས་ཡག་པོ་ཞིག་འགྲོ་དགོས་ཀྱི་ཡོད་པ་ཡིན་ན། ཨ་ནི་གཞོན་སྐྱེས་ཀྱིས་འགོ་ཁྲིད་ཀྱི་ནུས་པ་བཏོན་ཡ་དེ་ཧ་ཅང་གི་གལ་ཆེན་པོ་རེད་ད། ད་ངེད་གཉིས་གོང་དུ་ཞུས་པ་ནང་བཞིན་གཟའ་སྤེན་པ་རྗེས་མ་དེ་ངས་འདིའི་སྐོར་བཤད་ཡ་ཡིན་གསར་པ་འདིའི་སྐོར་ལ་ད་ལྟ་མང་པོ་བཤད་ཀྱི་མེད་ཡིན་ནའི་ངས་སྔོན་མ་ནས་གཞོན་སྐྱེས་སྒང་ལ་ལས་ཀ་མང་པོ་བྱས་ཡོད་དེ་ང་ཚོའི་གཟའ་སྤེན་པར་སྐད་ཆ་ཡོང་གི་རེད། མ་འོངས་པ་ལ་ཡིན་པ་ཡིན་ནའི་ད་གཞོན་སྐྱེས་ཚོ་མཉམ་དུ་སེམས་ཐག་ཉེ་པོ་བྱས་རྗེས་ཁོང་ཚོ་ལ་ཡང་ཅིག་ང་ཚོའི་གི་ཨ་ནི་གནས་ཚུལ་སྤྲད་ཡ་ཡིན་ནའི་འདྲ་འདུག་ཨ་ནི་འགན་དབང་མང་ཙམ་བསྐུར་ཡ་ཡིན་པ་ཡིན་ནའི་འདྲ་འདུག་ཨ་ནི་གཞོན་སྐྱེས་ཚོ་གི་མིའི་ནུས་པ་ཙམ་དུ་མ་ཡིན་པའི་གི་འཕྲུལ་ཆས་གི་ནུས་པ། འཕྲུལ་ཆས་གི་ནུས་པ་དེ་ང་ཚོ་ཡག་པོ་བེད་སྤྱོད་བཏང་ཐུབ་པ་ཡིན་ན་ད་ལྟ་ལས་ཀ་བྱེད་ཡ་ག་རེ་ཡིན་པ་ཡིན་ནའི་ང་ཚོ་ཚགས་ཚུད་དང་མྱུར་བ་དང་ཁྱབ་ཆེ་ཡ་དང་དེ་འདྲ་ཡོང་གི་ཡོད་དུས་ཚང་མ་དེ་ཚོ་ད་བེད་སྤྱོད་བཏང་ཡ་དེ་གཞོན་སྐྱེས་ཚོ་ཤེས་ཀྱི་ཡོད་རེད་བ་དེ་ཚོའི་སྒང་ལ་ཡང་ང་ཚོ་གཞོན་སྐྱེས་ཚོའི་གི་འགན་འཁྱེར་བའི་ཐོག་ནས་ཨ་ནི་སྤྱི་ཚོགས་ཡར་རྒྱས་ག་རེ་བཏང་དགོས་ཡོད་མེད་དེ་ཚོ་དེ་གལ་ཆེན་པོ་ཞེ་པོ་ཅིག་འདུག།

འབད་བརྩོན་བྱས་པ་ལྟར་ད་ཡིན་ན་ད་ལྟའི་དུས་ཚོད་འདི་ལ་ད་བོད་མི་ཆིག་སྟོང་ཕ་གིར་ཕྱིན་བྱས་ལོ་ཉི་ཤུ་སུམ་ཅུ་ཕྱིན་རྗེས་ལ་དཔལ་འབྱོར་གྱི་གནས་སྟངས་ཡང་ད་ཅིག་སོ་སོའི་ཁང་པ་ཡིན་ནའི་རེད་མོ་ཊ་ཡིན་ནའི་རེད་ཅིག་ཚང་མ་མཐུན་རྐྱེན་གང་ལ་གང་འཚམ་ཅིག་བསྒྲིགས་བསྡད་ཡོད་དུས་ཚང་མ་ལ་ད་དུས་ཚོད་སྨིན་ཞེས་ཨ་སེམས་ཚ་དུས་ཤི་ད་ཁ་ཤས་ལས་གཞི་ཡག་པོ་ཡོད་ནའི་དུས་ཚོད་མ་སྨིན་པ་དེ་འདྲ་ཡོང་གི་རེད་བ་དེ་ཡིན་དུས་ད་ལྟའི་དུས་ཚོད་འདི་ལ་ད་བོད་མི་ཚོ་དཔལ་འབྱོར་གནས་བབ་གང་ལ་གང་འཚམ་ཡོད་དུས་དཔེར་ན་ནིའུ་ཡོག་ཡིན་ནའི་རེད་མིན་ནི་སོ་ཊ་ཡིན་ནའི་རེད་བེ་ཨེ་རི་ཡ་ཡིན་ནའི་རེད་ཁེ་ན་ཌ་ནང་ཡིན་ན་ཊོ་རོན་ཊོ་ཡིན་ནའི་རེད་ད་འདི་ནས་གཞན་གྱི་ཨ་མི་རི་ཀའི་ཁ་ཚ་ཡོ་རོབ་ནང་ཡིན་པ་ཡིན་ན་ད་ང་ཚོ་སུའི་སི་དང། བེལ་ཇེམ་དང་ཧྥ་རན་སི་དང་དེ་ཚོ་ད་བོད་རིགས་མང་མང་མང་འགྲོ་གི་ཡོད་ཙམ་པ་ལ Australia Sydney རེད་མལ་བོམ་རེད་དེ་ཚོ་ལ་དེའི་གི་གཡས་གཡོན་ལ་གྲོང་ཁྱེར་དེ་གི་ཕྱི་ལོགས་ལ་ཆུ་ཚོད་གཅིག་གི་ལམ་ཁ་ལ་ཡ་ཨེ་ཀར་ལྔ་བརྒྱ་གཅིག་སྟོང་གཅིག་སྟོང་ལྔ་བརྒྱ་དེ་ལས་ང་ཚོ་ཚུགས།

བོད་པ་ཕྱི་ལོགས་ཕྱིན་ཚར་བ་ད་དེ་ཨ་རི་ཡིན་ནའི་ཡོ་རོབ་ཡིན་ནའི་ཨོ་སྟྲེ་ལི་ཡ་ག་པར་ཡིན་པ་ཡིན་ནའི་རེད་བ་དེ་གའི་ཚང་མ་ལ་མཉམ་རུབ་བྱས་བྱས་གཞིས་ཆགས་དེ་ཡི་སྤྱི་ཡི་དགོས་མཁོ་ག་རེ་འདུག་དེ་ཚོ་ལ་ཨ་ནི་མི་མང་མཉམ་རུབ་བྱེད་ཐུབ་པ་དང་དངོས་གནས་དྲང་གནས་ཀྱི་ང་ཚོ་ཅིག་རང་ཁ་རང་གསོ་གི་སྤྱི་ཚོགས་ཟེར་ཡ་དེ་དེ་ནས་ཡོང་ཐུབ་གི་རེད་རྩ་བའི་དཔལ་འབྱོར་སྐོར་ལའི་བརྗོད་གཞི་གཅིག་གང་ཡིན་བྱུང་མ་ཤེས་གི་རེད་རྣམ་པ་ཚོ་ཞུ་ཡ་ཡིན་དེ་ཞུ་བའི་སྐབས་སུ་ང་ཚོ་ཞིབ་ཚགས་ཤིག་འགྲོ་ཆོག་གི་རེད་དེ་ཡིན་ནའི་ད་ལྟ་ང་ཚོ་དཀའ་ངལ་ཆེ་ཤོས་དེ་ག་རེ་ཟེར་ན་ཡིན་པ་ཡིན་ན་ཨ་ནི་རོགས་པ་བྱེད་མཁན་རྣམས་ལ་སྒེར་སོ་སོ་མང་པོ་ཡོད་རེད་སྒྲིག་འཛུགས་མང་པོ་ཡོད་དུས་དཔལ་འབྱོར་གྱི་ཡོང་ཁུངས་འདི་སྣ་མང་འདྲ་བོ་ཅིག་རེད་གཅིག་ནས་ཆད་པ་ཡིན་ན་གཅིག་ནས་ཡོང་ས་རེད་ད་ད་ལྟ་ཚུར་ཕྱིན་པ་ཡིན་ན་ད་གནད་འགག་ཆེན་པོ་ཆགས་འདུག་གོ། འདི་ཏོག་དབྱིབས་ཀྱི་ནད་ཡམས་འདི་གི་རྒྱུ་མཚན་ལ་བརྟེན་ནས་མི་མང་པོ་ཤུགས་གཅིག་དཀའ་ངལ་འཕྲད་བསྡད་ཡོད་རེད་མི་སོ་སོ་དཀའ་ངལ་འཕྲད་བསྡད་ཡོད་དུས་གཞན་པར་རོགས་པ་བྱེད་ཡ་ཁག་པོ་ཆགས་འདུག་གོ་དེ་ནང་བཞིན་གྱི་གཞུང་སོ་སོ་ཡིན་པ་ཡིན་ནའི་དཀའ་ངལ་འདི་འཕྲད་ཡོད་ནམ་ཞིག་ལ་ང་ཚོ་ཨ་རིའི་གི་རོགས་དངུལ་ཚུར་ཆད་བྱས་པ་ཡིན་ན་ད་དཀའ་ངལ་ཆེན་པོ་ཆགས་ས་རེད།

རྩ་བ་ཉིད་ནས་མ་སྦྱར་རོགས་བྱིས་དེ་ཚོའི་ཐན་ཀ་དེ་ང་ཚོའི་ཡུལ་མིའི་མིག་ལ་གཟན་པོ་ཡོད་རེད་དེ་ནི་རྒྱ་གར་གཞུང་ལ་གཟན་པོ་ཆགས་པ་ཡིན་ན་ཉི་མ་གཅིག་རྒྱ་གར་གཞུང་གི་འདོད་པ་མ་ཁེངས་བྱས་ང་ཚོ་ལ་ཡར་རྒྱས་འོས་བླུག་མ་བཅུག་པ་དེ་འདྲའི་གནས་སྟངས་བཟོས་པ་ཡིན་ན་ཨ་ནི་ང་ཚོ་དམངས་གཙོ་ག་ཚོད་བྱས་མ་བྱས་ཡོང་མ་ད་དེ་ཚོ་ཆགས་ཀྱི་ད་ལྟ་ནས་ང་ཚོ་ལ་དོགས་ཟོན་བྱེད་དགོས་པ་རེད། འགྲོ་སོང་ཞེ་པོ་བཏང་ཡང་རྒྱལ་ཚོགས་ལ་ཁ་ལག་བཏང་ནས་འགྲིག་གི་འདུག་པ་མི་འཇིགས་མི་འཇིགས་ངས་པར་ཆེན་པོ་འགྲོ་འདོད་ག་རྒྱ་བྱས་ཕན་ཐོགས་ཡ་འདི་གལ་ཡོད་མ་རེད་འོས་འཚམས་ཅིག་མི་མང་ནང་ལོགས་ལ་གོ་རྟོགས་སྤེལ་ཡག་གི་ཆེད་དུ་བྱས་བ་ཡིན་ན་ད་ད་ཡོད་པ་འདིའི་རིགས་འདི་ང་རང་འདོད་པ་མེད་ཡང་རྣམ་པ་ཚོ་བདེ་བ་གཅིག་དེ་འདྲའི་གི། སྦྱར་ཡག་གི་འཆར་གཞི་འདྲ་བོ་འདི་ལ་ས་གཞི་བཞིན་པར་ཡོད་པ་ཡིན་ན་སྐུ་མཁྱེན་སྐུ་མཁྱེན་དེ་མ་གནང་རོགས་གནང་ཞིག། འདི་མཛེས་པོ་ཡོད་མ་རེད་ཡག་པོ་ཡོད་མ་རེད་ཕུགས་རྒྱང་རིང་པོའི་ཐོག་ནས་ང་ཚོར་ཡག་པོ་ཡོང་ཡག་མ་རེད་གཅིག་བྱས་ན་ད་ལྟ་འཕྲལ་སེལ་འོས་ཁ་ཤས་ཐོབ་པ་ལ་ཕན་གྱི་ཡོད་པ་ཡིན་ནའི་འདི་ཕུགས་རྒྱང་རིང་པོར་ཕན་གྱི་མ་རེད་འདི་ལ་དགོངས་པ་བཞེས་རོགས་བྱོས་ཞེས། ཅིག་ཞུ་གི་ཡོད། བདུན་ཕྲག་རྗེས་མ་ནས་བྱས་ནས་ད་ང་ཚོ་ད་ལྟ་གཞོན་སྐྱེས་དག་སྐོར་དུ་བཤད་ཡོང་གི་རེད་དེ་ཚོའི་སྐབས་ལ་ཁྱེད་རང་ཚོ་ལ་ཡར་དྲི་བ་དེ་འདྲའི་ཕུལ་གྱི་རེད་ཨེ་ནི་ད་ལྟ་བར་དུ་ངས་མར་བཤད་བསྡད་པ་རེད་ད་རྣམ་པ་ཚོའི་གི་དགོངས་ཚུལ་ག་རེ་ཡོད་ཨེ་ནི་འདི་ཡ་སྤུངས་གསོག་གི་སྡིངས་ཆ་གཅིག་ང་ཚོ་ད་ལྟ་ངོ་དེབ་འདི་བརྒྱུད་ནས་བཟོ་གི་ཡིན་ཨེ་རྣམ་པ་ཚོས་དེ་ཚོའི་སྒང་ལ་ཡ་བསམ་ཚུལ་སྤུངས་ཡོང་བ་ཡིན་སྤུངས་ཡོང་བ་ཡིན་ན་ཨེ་དེའི་ལོ་ངས་ད་དེ་ཚོའི་གི་སྒང་ལ་ཡ་འདི་བྱས་ཨེ་ནི་སྐབས་དང་དུས་སོ་སོ་སོ་ནས་ཡ་ངས་རྣམ་པ་ཚོ་ལ་གསལ་བཤད་ཞུ་དགོས་ཨེ་ནི་རེད་ཡ་ཁ་ཤས་ཁྱེད་རང་ཚོས་ངས་འདི་ཞུས་བསྡད་པ་དེ་གའི་དེ་བསམ་བློ་མ་མཐུན་པ་འདི་ཡོང་ཡ་རེད་མི་འདུག་ཁྱེད་རང་ག་རེ་བཤད་ཀྱི་ཡོད་ཟེར་ཡ་དེ་འདྲའི་དགོངས་ཚུལ་འདི་འདྲའི་ཡོང་སྲིད་ཀྱི་རེད་དེ་ཡིན་བསམ་པ་ད་རྣམ་པ་ཚོའི་གི་བསམ་ཚུལ་འདི